སྙིང་རྗེ་ཆེན་པོ་རྫོགས་ལྡན་སྙིང་མའི་དུས་བཟུང་ནས་སྨོན་ལམ་རྒྱལ་པོ་ལྔ་བརྒྱ་དག་པའི་བཀར་བཏགས་ངང་ཚིག་འདི་གསེར་མོའི་རྡོ། སྟོང་པ་ཐུགས་རྗེ་རྒྱལ་ལ་བྱ་འཛབ་ལོ། ཤིས་བཟི་མཁའ་ལ་འབྱིན་རབ་ཀྱི་འཁོར་བཅས་མཛད་པའི་འོད་སྟོང་བདུད་རྩི་གླིང་ལ་བོ། རྒྱལ་བའི་བསྟན་པ་དགོངས་ནས་བསྩལ་མཛད་པ། བཀའ་བརྒྱུད་རིན་པོ་ཆེ་ལ་གུས་ཕྱག་འཚལ་ཞེས་བསྟོད་ཚིག་གི་མེ་ཏོག་སྔོན་དུ་བཏང་སྟེ། དེ་རིང་གང་ཞུ་བར་བྱ་བའི་དམ་པའི་ཆོས་ཀྱི་རིམ་པ་ནི། སྟོན་པ་ཡང་དག་པ་ཐབས་མཁས་ལ་ཐུགས་རྗེ་ཆེན་པོས་བསྐལ་ཆེན་གྲངས་མེད་གསུམ་དུ་ཚོགས་བསགས། དང་པོ་བྱང་ཆུབ་མཆོག་ཏུ་ཐུགས་བསྐྱེད། བར་དུ་བསྐལ་ཆེན་གྲངས་མེད་གསུམ་དུ་ཚོགས་བསགས། མཐར་མངོན་པར་རྫོགས་པར་སངས་རྒྱས་ཏེ། རྡོ་རྗེ་གདན་གྱི་སྤོ་ལ་མངོན་པར་རྫོགས་པར་སངས་རྒྱས་པའི་ཚུལ་བསྟན། དེའི་རྗེས་སུ། ཆོས་ཀྱི་འཁོར་ལོ། ཇི་སྙེད་བཀའ་སྩལ་པའི་ནང་ནས། ཆེས་ཕུལ་དུ་བྱུང་བ། རྨད་དུ་བྱུང་བ། ཚིག་ཉུང་ལ་དོན་རྒྱས་པ། གནས་ཟབ་མོ། སྟོང་པ་ཉིད་ཀྱི་དོན། སེམས་ཀྱི་གནས་ལུགས་འོད་གསལ་ཕྱག་རྒྱ་ཆེན་པོའམ། སེམས་ཀྱི་གནས་ལུགས་ཟབ་མོ་སྟོང་པ་ཉིད་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ། དེ་ཀ། བརྗོད་བྱར། བྱས་བཤད་ཡག་གི་བཀའ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ། འཁོར་ལོ་བར་མཐའ་གསུམ་ནང་ནས་འཁོར་ལོ་བར་པ་སྟེ། དུག་སེལ་ཆགས་བདེ་བ། ད་ཁ་སང་གོང།

འཇུག་ཚུལ་མདོར་བསྟན་གོང་ནས་ཞུས་ཟིན་པ་དང། དེ་ནས་ཤེར་ཕྱིན་གྱི་ངོ་བོ་རྒྱས་པར་བཤད་པ་དེའི་སྐབས་ལ། རང་བཞིན་གྱི་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་རྒྱས་པར་བཤད་པ་དང། ལམ་གྱི་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ལམ་ཤེར་ཕྱིན་རྒྱས་པར་བཤད་པ་གཉིས་ཡོད་པའི་ནང་ལོགས་ནས། ད་རང་བཞིན་གྱི་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་དེ

སྟོན་པ་ཐབས་མཁས་ལ་ཐུགས་རྗེ་ཆེན་པོས། གནས་བྱ་རྒོད་ཀྱི་ཕུང་པོའི་རི་བོ་ལ། འཁོར་ཇི་སྙེད་ཅིག། ཉན་ཐོས་ཀྱི་དགེ་འདུན་གྱི་ཚོགས་དང་དག་སྣང་གཞན་གྱི། ས་བཅུ་ལ་གནས་པའི་བྱང་ཆུབ་སེམས་དཔའི་དགེ་འདུན་གྱི་ཚོགས།

འཕགས་པ་སྤྱན་རས་གཟིགས་ཀྱིས་ཟབ་མོ་སྣང་བའི་ཏིང་ངེ་འཛིན་ལ་གསར་དུ་མཉམ་པར་བཞག་པའི་རྣམ་པ། ཅིག་བསྟན་པ་དང་དེ་ལ་དེ་ནས་བཙུན་པ། ཤཱ་རི་ད་ཏིའི་བུ། ཤཱ་རིའི་བུ་གིས། ཟབ་མོ་སྣང་བའི་ཏིང་ངེ་འཛིན། དེའི་གནས་སྐབས་ཀྱི། ད་ཟབ་མོ་སྣང་བའི་ཏིང་ངེ་འཛིན་དེ་ཀའི་སྤྱོད་ཡུལ། སེམས་ཀྱི་གནས་ལུགས་ཟབ་མོ་སྟོང་པ་ཉིད། སེམས་ཀྱི་གནས་ལུགས་འོད་གསལ་ཕྱག་རྒྱ་ཆེན་པོ། སེམས་ཀྱི་གནས་ལུགས་སྤྲོས་པ་ཐམས་ཅད་དང་བྲལ་བའི་ཆོས་དབྱིངས། དེ་ལ་ཉམས་ལེན་ཇི་ལྟར་བསླབ་པའི་ཚུལ་དང། དེ་ནས་ཉམས་ལེན།

ད་ང་རང་ཚོ་ཕལ་སྐད་ཐོག་ནས་ཞུས་པ་ཡིན་ན་འཕགས་པ་སྤྱན་རས་གཟིགས་དབང་ཕྱུག་གིས་མར་ལབ་ཡོད་རེད། ག་འདྲ་ལབ་ཡོད་རེད་ཟེར་དུས་རིགས་ཀྱི་བུ་ཟེར་ཡ་དང་རིགས་ཀྱི་བུའམ་རིགས་ཀྱི་བུ་མོ་གང་ལ་ལ། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ཟབ་ཟབ་མོའི་སྤྱོད་པ་ཟེར་དུས་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ལ་སྤྱོད་པ། ཕ་རོལ་ཏུ་ཕྱིན་པ་དྲུག་ལ་སོགས་པ། ཤེས་རབ་ཀྱི་ཕ་རོལ་ཏུ་སེམས་པས། དོན་དག་རྟོགས་ཡག་གི་ཆེད་དུ། ང་རང་ཚོ་གི་སེམས་རྒྱུད་ལ། ཚུལ་ཁྲིམས། ལྷ་པ་ཚུལ་ཁྲིམས་ཀྱི། ཉམས་ལེན་དེ་འདྲ་ཅིག་ནི་གནང་ནས་ལྷག་པ་ཚུལ་ཁྲིམས། ཀྱི་ཕ་རོལ་ཏུ་ཕྱིན་པ་ཚུལ་ཁྲིམས་ཀྱི་ཕ་རོལ་ཏུ་ཕྱིན་པ་ལ། སྤྱོད་པ་དང། ད་ག་ནང་བཞིན་གྱི། སེམས་ཀྱི་གནས་ལུགས་འོད་གསལ་ཕྱག་རྒྱ་ཆེན་པོ་དེ་འདྲས་རྟོགས་ཡག་གི་ཆེད་དུ། དེ་ནས། ཤེས་རབ་ཀྱི་ཕ་རོལ་ཏུ་སེམས་པ།

ཉན་ཐོས་ཀྱི་དགེ་འདུན་གྱི་ཁྲོད་ནས་ཤེས་རབ་ཕུལ་དུ་བྱུང་བའི་ཉན་ཐོས་དེས། མ། ཤཱ་རིའི། མ་གི་དེ་འདྲ་ཅིག་བུ་ཡིན་པ་སོང་ཙང། དེ་ནས་ཤཱ་རིའི་བུ། ཟེར་ནས། དེ་ནས། ཉན་ཐོས་ཀྱི་དགེ་འདུན་གྱི་ཁྲོད་ནས་ཤེས་རབ་ཕུལ་དུ་བྱུང་བའི། དེ་ནས། ཉན་ཐོས། སངས་རྒྱས་ཀྱི་ཐུགས་བདེན་སྟོབས་ཀྱིས་ཏིང་ངེ་འཛིན་ཟབ་མོ་སྣང་བའི་ཏིང་ངེ་འཛིན་ལ་མཉམ་པར་བཞག་ནས་ཐུགས་བདེན་སྟོབས་ཀྱིས་བྱིན་གྱིས་བརླབས་བཞག་ཡག་གིས། དེ་ནས།

གང་ལ་ལ། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ག་འདྲ་ཡིན་པ་ཡིན་ན་ཡང་སུ་དང་སུ་ཡིན་པ་ཡིན་ན་ཡང། རིགས་ཀྱི་བུ་ཡིན་ནའང་འདྲ་རིགས་ཀྱི་བུ་མོ་ཡིན་ནའང་འདྲ་སུ་དང་སུ་ཡིན་པ་ཡིན་པ་ཡིན་ན་ཡང། ཤེས་རབ་ཀྱི་ཕ་རོལ་ཏུ་སེམས་དཔའ། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ཟེར་དུས་ད་ཤེས་རབ། ཟེར་ཡོང་བ་ཡིན་ན་ཤེས་པ་ནང་ནས་མཆོག་ཏུ་གྱུར་པ། དེ་ཡང་སེམས་ཀྱི་གནས་ལུགས་འོད་གསལ་ཕྱག་རྒྱ་ཆེན་པོ་མངོན་སུམ་དུ་ཤེས་པའི་ཤེས་པ། དེ་ལ་ཤེས་པ་ནང་ནས་རབ་བ། ཤེས་པ་ནང་ནས་མཆོག་ཏུ་གྱུར་པ་ཕུལ་དུ་བྱུང་བ། དེ་འདྲ་ཅིག་ལབ་དགོས་པའི་རྒྱུ་མཚན་གཙོ་བོ་ག་རེ་རེད་ཟེར་དུས་སེམས་ཀྱི་གནས་ལུགས་འོད་གསལ་ཕྱག་རྒྱ་ཆེན་པོ་དེ། དེ་ནི་ཆོས་ཐམས་ཅད་ཀྱི་གནས་ལུགས་ཆོས་ཐམས་ཅད་ཀྱི་ཡིན་ལུགས་ཆོས་ཐམས་ཅད་ཀྱི་རང་བཞིན།

ཇི་མ་ཇི་བཞིན་དུ། མངོན་སུམ་གྱི་སྤྱོད་ཡུལ་དུ་མ་གྱུར་པ། དེ་ནས་ཤིན་ཏུ་ནི་རྟོགས་དཀའ་ལས་ཁག་པོ། དེ་འདྲ་ཅིག་སེམས་ཀྱི་གནས་ལུགས། ཟབ་གསལ་རྨད་དུ་བྱུང་བ། འོ་དེ་འདྲ་ཅིག་ནི་ཆགས་ཡོང་བ་ཡིན་དུས་ཙང་ནས། དེ་ནི་ཟབ་མོ་ཟེར་སེམས་ཀྱི་གནས་ལུགས་འོད་གསལ་ཕྱག་རྒྱ་ཆེན་པོ་དེ་ལ། ཟབ་མོ་ཟེར། ད་ག་ནང་བཞིན་གྱི།

ཆགས་ཡོད་རེད། རང་བཞིན་གྱི་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་དེ་ཟབ་མོ། གཞག་དགོས་པའི་རྒྱུ་མཚན་ག་རེ་ཆགས་རེད་ཟེར་དུས་ཉན་རང་དང་སོ་སོའི་སྐྱེ་བོ་རྣམས་ཀྱིས་ཤིན་ཏུ་ནས་རྟོགས་དཀའ་ལས་ཁག་པོ། ངོ་བོ་ཤིན་ཏུ་ནས་ཕྲ་བ། དེ་འདྲ་གི་གནད་འགག་ཅིག་ཆགས་བསྡད་པ་ཡིན་ཙང་དེ་ནས། ཡིན་ཙང་ན།

རྫོགས་པའི་སངས་རྒྱས་ཀྱི་ས་ལ་དེ་ནས་བཀོད་ཡ་གི་ཆེད་དུ་དེ་ནི་རྟོགས་པར་འདོད་དགོས་ཡོད་རེད། དེ་ནི་ནམ་མཁའ་དང་མཉམ་པའི་སེམས་ཅན་ཐམས་ཅད་དེ་ནི་མི་ཤེས་པའི་རྨོངས་པ་མ་རིག་པ་དེ་གི་གཞན་དབང་དུ་གྱུར་ནས་དེ་ནི་མ་རིག་པ་དེ་ད་མེད་པ་བཟོ་ཡ་ལ་སེམས་ཀྱི་གནས་ལུགས་འོད་གསལ་ཕྱག་རྒྱ་ཆེན་པོ་དེ་འདྲ་རྟོགས། བྱས་ནས། དེ་ནས་མེད་པ་བཟོ་དགོས་པ་ཡིན་པ་སོང་ཙང། དེ་ནས། སེམས་ཀྱི་གནས་ལུགས་འོད་གསལ་ཕྱག་རྒྱ་ཆེན་པོ་དེ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ཟབ་མོ་དེ་དེ་ནས་རྟོགས་པར་འདོད་ནས། དེ་ནས་འདོད་པ་དེ་བཟང་ཕྱོགས་ཀྱི་སེམས་ཟེར་ཡ་དེ་འོ་དེ་འདྲ་ཅིག་ནི་ཆགས་བསྡད་ཡོད་རེད་འདོད་པ་དེ། མདོར་ན་དེ་ནི་ཉམས་ལེན། དེ་ནས། ཉམས་སུ་ལེན་བྱེད་དང་ཉམས་སུ་བླང་བྱ། ཉམས་སུ་ལེན་བྱེད། ཕ་རོལ་ཏུ་ཕྱིན་པ་དྲུག་ལ་སོགས་པ་གི་ཉམས་ལེན་དེ་དང། ཉམས་སུ་བླང་བྱ། དེ་ནི་སེམས་ཀྱི་གནས་ལུགས་འོད་གསལ་ཕྱག་རྒྱ་ཆེན་པོ། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ཟབ་མོ་དེ། སེམས་ཀྱི་གནས་ལུགས་སྤྲོས་པ་ཐམས་ཅད་དང་བྲལ་བའི་ཆོས་དབྱིངས་དེ། དེ་འདྲའི། ཉམས་སུ་ལེན་པར་འདོད་པ་དེས། འདི་ལྟར་རྣམ་པར་བལྟ་བར་བྱ་སྟེ།

སྒོམ་པ་འདི་འདྲ་བྱེད་དགོས་ཡོད་རེད་གསུངས་ནས་ད་དེ་གསུངས་དེ་མ་གསུངས་ཀྱི་ཡོད་རེད་རྣམ་པར་ལྟ་བར་བྱ་སྟེ། ད་དང་པོ་ག་རེ་ལ་ལྟ་དགོས་རེད་ཟེར་དུས་དེ་ང་རང་ཚོ་གི། དེ་ནས། གཟུགས་ཅན་གྱི་གང་ཟག། ཟག་བཅས་ཉེ་བར་ལེན་པའི་གཟུགས་ཀྱི་ཕུང་པོ། ཡུལ་བདེ། ཚོར་བའི་ཕུང་པོ་ཡོད་བསྡད་པ། དེ་ནས་བྱིས་པ་སོ་སོའི་སྐྱེ་བོ། རྣམས་ཀྱི་སྣང་ངོ་ལ། ཀུན་རྫོབ་ཀྱི་ཆོས་དེ་ཚོ་ཐམས་ཅད། ཡོད་ཡོད་བདེན་བདེན་གྲུབ་གྲུབ། ཐོག་མ་མེད་པ་ནས་བདེན་འཛིན་གྱི། དེ་ནས་བག་ཆགས་ཀྱི་གཞན་དབང་དུ་གྱུར། བདེན་འཛིན་གྱི་གཞན་དབང་དུ་གྱུར་ནས། གཟུགས་ཀྱི་ཕུང་པོ་ཡིན་ན་ཡང། ཡོད་ཡོད་བདེན་བདེན་གྲུབ་གྲུབ་བྱིས་པ་སོ་སོའི་སྐྱེ་བོའི། ང་རང་ཚོ་གི་སྣང་ངོ་ལ། དེ་འདྲ་བྱས་ནས་བཏགས་བསྡད་ཡོད་རེད། འོ་དེ་འདྲ་བྱས་དུས་ཙང་ནི་དེ་ནི་བྱིས་པ་སོ་སོའི་སྐྱེ་བོའི་དེ་ནི་སྣང་ངོ་ལ། བདེན་འཛིན་དང། གཉིས་འཛིན་དང། མཚན་འཛིན་དང་བདག་འཛིན་དེ་སོགས་ཀྱི་སྣང་ངོ་ལ་ཡོད་བསྡད་ཡ་གི། དེ་ནི་གཟུགས་ཀྱི་ཕུང་པོ་དང་ཚོར་བའི་ཕུང་པོ་དང་འདུ་ཤེས་ཀྱི་ཕུང་པོ་དང་འདུ་བྱེད་ཀྱི་ཕུང་པོ་དང་རྣམ་པར་ཤེས་པའི་ཕུང་པོ་དེ་སོགས་དེ་ནི་སྣང་བ་ནང་བཞིན་བྱས་ནས་དེ་འདྲ་བྱས་ན་ཡོད་མ་རེད་གསུང་གི་ཡོད་རེད་སྣང་བ་ནང་བཞིན།

དེ་འདྲ་བྱས་ནས་ཚུར་གྲུབ་མ་མྱོང་བ། རྒྱུ་དང་རྐྱེན་གང་ལ་ཡང་མ་ལྟོས་པར་ཁོ་རང་གི་ངོས་ནས་དེ་འདྲ་བྱས་ནས་གྲུབ་མ་མྱོང་བ། དཔེ་བཞག་པ་ཡིན་ན་ཁ་སང་གོང་ནས་བཟུང་སྟོང་བརྙན་འཕྲིན་དེ་ཚོ་གི་ནང་ལོགས་ལ་ཨ་མེ་དི་བ་ཆམ་ཟེར་ཡ་འདྲ་བོ་འདྲ། དེ་ཚོ་དེ་ནས་གློག་བརྙན་སྣ་ཚོགས་པ་ཅིག་ཡུག་ཡུག་ལྡིང་ལྡིང་གྲུབ་གྲུབ། གློག་བརྙན་ཁོ་རང་གི་ནང་ལོགས་ནས།

འདི་བྱེད་གི་འདུག་འདི་བྱེད་གི་མི་འདུག་བསམ་བསམ་གི་དེ་འདྲའི་གི་བསམ་བློའི་འདུ་ཤེས་དེ་ཚོ། དེ་ནས་དེ་རང་ལ་གོ་དེ། འདུ་བྱེད་ཀྱི་ཕུང་པོ་ཟེར་དུས་ད། མ་འོངས་པ་ནི་དེ་འདྲ་བྱེད་གི་འདུག་བསམ་བསམ་འདྲ་བ་འདྲ། དེ་འདྲ་བྱས་ན་བསམ་བློ་དེ་ཚོ་འདུ་བྱེད་ཀྱི་ཕུང་པོ།

རྟེན་འབྲེལ་ཡན་ལག་བཅུ་གཉིས་ལ་སོགས་པ་ག་རེ་ཡིན་ན་ཡང་དེ་ནི་སྟོང་པ་ཉིད་རེད། རང་བཞིན་གྱིས་དེ་ནི་སྟོང་པ་ཉིད་རེད། འོ་དེ་འདྲ་བྱས་རང་བཞིན་གྱིས་སྟོང་པ་ཉིད་ཡིན་པ་ལ་དེ་འདྲ་ཡིན་པ་ཡང་དག་པ་བྱས་རྗེས་སུ་བལྟའོ། དེ་ནས་ད་བྱིས་པ་སོ་སོའི་སྐྱེ་བོའི་སྣང་ངོ་ལ། དེ་ནས་གཟུགས་དེ་འདྲ་བྱས་ན།

སེར་པོ་མ་གཏོགས་གངས་རི་དཀར་པོ་རྩ་བ་ཉིད་ནས་དེ་འདྲ་བྱས་ན་སྣང་གི་ཡོད་མ་རེད། དེ་ནས་གངས་རི་སེར་པོ་དེ་ཡེ་གདོད་མ་ནས་དེ་འདྲ་གྲུབ་མ་མྱོང་བ་རེད་དེ་ཡིན་ན་ཡང། གངས་རི་སེར་འཛིན་གྱི་མིག་ཤེས་རྒྱུད་ལ་ལྡན་པའི་གང་ཟག་དེ་ཚོ་གི་སྣང་ངོ་ལ་གངས་རི་སེར་པོ་སྣང་བ་ནང་བཞིན་གྱི་བྱིས་པ་སོ་སོའི་སྐྱེ་བོ། རྣམས་ལ། དེ་ནས་གཟུགས་ཀྱི་ཕུང་པོ་དེ། སྣང་བ་དེ། གཟུགས་ཀྱི་ཕུང་པོ་དེ་ཀུན་རྫོབ་ཀྱི་ཆོས་གཟུགས་ཀྱི་ཕུང་པོ་དེ་ཚོ། དེ་འདྲ་བྱས། ཡེ་གདོད་མ་ནས་གྲུབ་མ་མྱོང་བ་རེད་དེ་ཡིན་ན་ཡང་བྱིས་པ་སོ་སོའི་སྐྱེ་བོ་དེ་ཚོ། སེམས་རྒྱུད་ལ། བདེན་འཛིན་དང་བདག་འཛིན་གྱི

རང་བཞིན་གྱིས་དེ་འདྲ་བྱས་ནས་སྟོང་པ་ཡིན་པ་མ་ཟད། གཟུགས་ཁོ་རང་རང་ངོས་ནས་དེ་འདྲ་བྱས་ནས་སྟོང་པ་རེད། ག་རེ་རེད་ཟེར་ན་གཟུགས་དེ་ཚོ་ཐམས་ཅད་ཀུན་རྫོབ་ཀྱི་ཆོས་ཡིན་ཙང་ཀུན་རྫོབ་ཀྱི་ཆོས་དེ་ཚོ་ཐམས་ཅད་རང་རང་གི་ངོ་བོ་ནས། ཡེ་གདོད་མ་ནས་དེ་འདྲ་བྱས་ནས་སྟོང་བསྡད་པ་ཅིག་ཆགས་ཀྱི་ཡོད་རེད། དེ་འདྲ་བྱས་སྟོང་པ་དེ། གཟུགས་སྟོང་པ་དེ། དེ་ནས་སྟོང་པ་ཉིད་ལས།

དེ་ནས་གཟུགས་ཁོ་རང་ཡེ་གདོད་མ་ནས་དེ་འདྲ་བྱས་ནས་མ་གྲུབ་པ། གཟུགས་ཁོ་རང་རང་བཞིན་གྱིས་ཡང་དག་པའི་སྟོང་པ་ཉིད། ཡང་དག་པ་ཟེར་ཡ་དེ་དེ་ནས་སེམས་ཀྱི་གནས་ལུགས་འོད་གསལ་ཕྱག་རྒྱ་ཆེན་པོ་མངོན་སུམ་དུ་རྟོགས་པ་དེ། དེ་ནས་ཡང་དག་པའི་ཤེས་རབ་ཆགས་ཡོད་རེད། ཡང་དག་པའི་ཤེས་རབ་དེས

ལས་ལོགས་སུ་གྱུར་པ་སྟོང་པ་ཉིད་ཡོད་མ་རེད་སྟོང་པ་ཉིད་ལས་ལོགས་སུ་གྱུར་པ་གཟུགས་ཡོད་མ་རེད། གཟུགས་ད་ག་རང་སྟོང་པ་ཉིད་རེད་སྟོང་པ་ཉིད་ད་ག་རང་ད་གཟུགས་ཆགས་བསྡད་ཡོད་རེད། གསུངས། གཟུགས་སྟོང་པའོ་སྟོང་པ་ཉིད་གཟུགས་སོ། གཟུགས་ལས་ཀྱང་སྟོང་པ་ཉིད་གཞན་མ་ཡིན་ནོ། ད་དེ་དེ་འདྲ་བྱས་ནས་གསུངས་ཡ་གི། གཟུགས་ཁོ་རང་སྟོང་པ་ཉིད་རེད་ཟེར་གསུངས་ཡོང་དུས་ཙ་ན་དེ་ང་རང་ཚོ་བྱིས་པ་སོ་སོའི་སྐྱེ་བོ་ངོ་ལ་བལྟས་ནས་གཟུགས་དེ་སྟོང་པ་ཉིད་ཡིན་ན་ཡང། དེ་ནི་སྟོང་པ་ཉིད་ཡིན་པ་ཅིག་ཤེས་ཀྱི་ཡོད་རེད་པས་ཟེར་ན་དེ་ཤེས་ཀྱི་ཡོད་མ་རེད། མི་ཤེས་པ་དེ་ག་རེ་རེད་ཟེར་ན་བྱིས་པ་སོ་སོའི་སྐྱེ་བོ་གི་སེམས་རྒྱུད་དེ། དེ་ནི་སྐྱེ་བ་ཐོག་མ་མེད་པ་ནས་བདེན་འཛིན་གྱི་མ་རིག་པ་གིས་སྒྲིབ་བྱས་མ་རིག་པ་དེ་གི་གཞན་དབང་དུ་གྱུར་ནས་ཁོ་རང་དེ་འདྲ་བྱས་ནས་མཐོང་མ་ཐུབ་པ་རེད། གཟུགས་ཁོ་རང་བདེན་མེད་ཡིན་ན་ཡང།

དེ། ཐོག་མ་མེད་པ་ནས་བདེན་འཛིན། མ་རིག་པ། དེ་གི་གཞན་དབང་དུ་སྒྲིབ། གཟུགས་ཁོ་རང་གཟུགས་ཡིན་བསམ་ཡག་གི་བསམ་བློ་དེ། བདེན་འཛིན་དེའི་གཞན་དབང་དུ་གྱུར་ནས། དེ་ནི་སྐྱེ་བ་ཐོག་མ་མེད་པ་ནས་དེ་ནི་འཁོར་བ་ལ་འཁོར། དེ་ལ་ཆགས་ཞེན་ཤུགས་ཆེན་པོ་སྐྱེ། དེ་ནི་དུ་ཟེར་ནས། གཟུགས་ཁོ་རང་གཟུགས་ཡིན། གཟུགས་ཁོ་རང་གཟུགས་མ་ཡིན་ན་དེ་ནི་གཟུགས་ཟེར་ཡ་གཅིག་དེ་འདྲ་བྱས་ནས་ད། ཡོང་གི་མ་རེད་བསམ་ཡག་གི་བསམ་བློ་དེ། གཟུགས་ཁོ་རང་གཟུགས་ཡིན་བསམ་ཡག་གི་བསམ་བློ་དེ་སྐྱེ་བ་ཐོག་མ་མེད་པ་ནས་བག་ཆགས་ཡང་ནས་ཡང་དུ་ལ་དེ་འདྲ་གོམས་སོང་བ་ཡིན་ཙང་དེ་ནས། དེ། བདེན་འཛིན་དེ་གི་གཞན་དབང་དུ་གྱུར་ནས་དེ་ནས་གཟུགས་དེ། ཁོ་རང་ངོ་བོས་སྟོང་པ་ཡིན་པ་དེ་དེ་འདྲ་བྱས་ནས་མཐོང་མ་ཐུབ་པ། འོ་གཟུགས་ཁོ་རང་རང་བཞིན་གྱིས

གཟུགས། རང་བཞིན་གྱིས་ཡང་དག་པ་མངོན་སུམ་དུ་མཐོང་བ་དེ་ལས་ལོགས་སུ་གྱུར་པ་གཟུགས་ཀྱི་སྟོང་ཉིད་མེད་པ་ཡིན་པར་སོང་ཙང། དེས། སྟོང་པ་ཉིད། སྟོང་པ་ཉིད་ཀྱིས། སྟོང་པ་ཉིད། གཟུགས་སོ་གསུངས་ཡག་དེ་འོ་དེ་གསུང་གི་ཡོད་རེད། གཟུགས་ལས་སྟོང་པ་ཉིད་གཞན་མ་ཡིན་ནོ་ཟེར་དུས། དེ་ནས་གཟུགས་རང་བཞིན་གྱིས། ཡང་དག་པ། དེ་འདྲ་བྱས་མངོན་སུམ་དུ་གཟིགས་བསྡད་པ། དེ་གིས་དེ་ནི། དེ་ཡི། གིས་གཟིགས་བསྡད་པ་གིས་དེ་ནི་གཟུགས་རང་བཞིན་གྱིས། རང་བཞིན་གྱིས་སྟོང་པ་ཡང་དག་པ། ཡང་དག་པའི་གཟུགས་དེ་ལས་ལོགས་སུ་གྱུར་པ། དེ་ནི་སྟོང་པ་ཉིད། གཞན་པ་གཅིག་དེ་འདྲ་བྱས་ནས་ཡོད་མ་རེད་གསུངས་པ་རེད། དེ་ནས། སྟོང་པ་ཉིད་ལས་ཀྱང། དེ་ནས་གཟུགས་རང་བཞིན་གྱིས་སྟོང་པ་ཡང་དག་པ་མངོན་སུམ་དུ། གཟིགས་ཡ་གི། རང་བཞིན་གྱིས་སྟོང་པ་ཡང་དག་པ། ལས་ལོགས་སུ་གྱུར་པ་གི་གཟུགས་ཅིག་ཡོད་རེད་པས་ཟེར་ན་དེ་ཡོད་མ་རེད་གསུངས། དཔེ་དེ་བཞིན་དུ་ཚོར་བ། ཡང་སྟོང་པ་ཉིད་རེད། དེ་ནས་ཚོར་བ་དེ། སྟོང་པ་དེ་ཡང་རང་བཞིན་གྱིས་དེ་འདྲ་བྱས་ན་སྟོང་པ། དེ་ཡང་དེ་ནི་ཚོར་བ་སྟོང་སྟོང་པ་ལས་ལོགས་སུ་གྱུར་པ་དེ་ནི་ཚོར་བ་ཅིག་ཡོད་མ་རེད། དེ་ནི་ཚོར་བ་ལས་ལོགས་སུ་གྱུར་པ་དེ་ནི་ཚོར་ཚོར་བ་སྟོང་པ་ཉིད་ཡོད་རེད་པས་བསམ་དེ་ཡོད་མ་རེད། ད་དེ་བཞིན་དུ་འདུ་ཤེས་དང་འདུ་བྱེད་དང་རྣམ་པར་ཤེས་པ་རྣམས་དེ་ནི་སྟོང་པའོ་གསུངས་ནས་དེ་འདྲ་བྱས་ན་ད་སྟོང་པ་ཉིད་རེད།

ཟབ་མོ། སྟོང་པ་ཉིད་ཀྱི་དོན། སེམས་ཀྱི་གནས་ལུགས་འོད་གསལ་ཕྱག་རྒྱ་ཆེན་པོའང། སེམས་ཀྱི་གནས་ལུགས་ཟབ་མོ་སྟོང་པ་ཉིད་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ། དེ་གི། བརྗོད་བྱ། བྱས་བཤད་ཡག་གི་བཀའ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ། འཁོར་ལོ་བར་མཐའ་གསུམ་ནང་ནས་འཁོར་ལོ་བར་པ་སྟེ། དུག་སེལ་ཆགས་བདེ་བ། ད་ཁ་སང་གང།

སྤྱོད་ཚུལ་མདོར་བསྟན་གོང་ནས་ཞུས་ཟིན་པ་དང། དེ་ནས་ཤེར་ཕྱིན་གྱི་ངོ་བོ་རྒྱས་པར་བཤད་པ་དེའི་སྐབས་ལ། རང་བཞིན་གྱི་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་རྒྱས་པར་བཤད་པ་དང། ལམ་གྱི་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ལམ་ཤེར་ཕྱིན་རྒྱས་པར་བཤད་པ་གཉིས་ཡོད་པའི་ནང་ལོགས་ནས། ད་རང་བཞིན་གྱི་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་དེ

སྤྱན་རས་གཟིགས་དབང་ཕྱུག་གིས་ཚེ་དང་ལྡན་པ་ཤཱ་རི་དྭ་ཏིའི་བུ་ལ་འདི་སྐད་ཅེས་སྨྲས་སོ། འོ་དེ། དེ་འདྲའི་བྱས་ནས་ཆགས་བསྡད་འདུག། ད་དེ་བྱེད་དུས་ཙམ་ནས། སྤྱི་ཡོངས་ཀྱི་ཆ་ནས།

ཤཱ་རིའི་བུ། ཐུགས་རྒྱུད་བྱིན་གྱིས་བརླབས་ཏེ། དེ་ཡི་ནུས་མཐུ་དབང་གིས། འཕགས་པ་སྤྱན་རས་གཟིགས་ཀྱིས་ཟབ་མོ་སྣང་བའི་ཏིང་ངེ་འཛིན་ལ་གསར་དུ་མཉམ་པར་བཞག་པའི་རྣམ་པ། ཅིག་བསྟན་པ་དང་དེ་ལ་དེ་ནས་བཙུན་པ། ཤཱ་རི་དྭ་ཏིའི་བུ། ཤཱ་རིའི་བུ། ཀྱི་ཟབ་མོ་རྣ་བའི། ཏིང་ངེ་འཛིན། དེ་གནས་སྐབས་ཀྱི་ད་ཟབ་མོ་སྣང་བའི་ཏིང་ངེ་འཛིན་དེ་གི་སྤྱོད་ཡུལ། སེམས་ཀྱི་གནས་ལུགས་ཟབ་མོ་སྟོང་པ་ཉིད་དང། སེམས་ཀྱི་གནས་ལུགས་འོད་གསལ་ཕྱག་རྒྱ་ཆེན་པོ་དང། སེམས་ཀྱི་གནས་ལུགས་སྤྲོས་པ་ཐམས་ཅད་དང་བྲལ་བའི་ཆོས་དབྱིངས་དེ་ལ་ཉམས་ལེན།

ཟབ་མོའི་སྤྱོད་པ་ཟེར་དུས་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ལ། སྤྱོད་པ། ཕ་རོལ་ཏུ་ཕྱིན་པ་དྲུག་ལ་སོགས་པ། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་དོན་དེ་རྟོགས་ཡག་གི་ཆེད་དུ། ང་རང་ཚོ་གི་སེམས་རྒྱུད་ལ། ཚུལ་ཁྲིམས། ལྷག་པ་ཚུལ་ཁྲིམས་ཀྱི་ཉམས་ལེན་དེ་འདྲ་བྱས་ནས་གནང་ནས་ལྷག་པ་ཚུལ་ཁྲིམས་ཀྱི།

དགེ་འདུན། སོགས་བསྐྱོད་ནས་ཕེད་དེ་ཡ་གི་ཉན་ཐོས་ཀྱི་དགེ་འདུན་གྱི་ཚོགས་ཀྱི་དཀྱིལ་ནས། ཕྱིས་ཤེས་རབ་ཕུལ་དུ་སོང་བ་རྩོམ་པ་ཤཱ་རི་དྷ་དེ་པོ་སེང་གེ་ལ་བ་དང་སྟོན་པས། དེ་ནས་སོགས་བསྐྱོད་ནས་ཕེད་དེ་ཡ་གི་བཟང་སྤྱོད་ཟིན་པའི་དགེ་འདུན་གྱི་ཚོགས་ཀྱི་དཀྱིལ་ནས། སྙིང་རྗེའི་བདག་ཉིད་ཀྱི

དབང་ཕྱུག་གིས། བཙུན་པ་ཤཱ་རི་དྭ་ཏིའི་བུ་ལ། འོ་འདུག་སེ་མར་ལན། གསུངས་ཡོད་རེད་གསུང་གི་ཡོད་རེད་འདི་སྐད་ཅེས་སྨྲས་སོ་གསུངས་ཡོད་ཅེས་ཀྱི་དོན་དག་དེ་འོ་དེ་འདྲ་ཅིག་གནད་འགག་ཆགས་ཀྱི་འདུག། ད་དེ་ལན་འདི་ལ་ག་འདྲ་ཅིག་ལབ་ཡོད་རེད་ཟེར་དུས་ཤཱ་རི་དྭ་ཏིའི། ཤཱ་རིའི་བུས། ད་མཚམས་ཙམ་ལ་ལན་དེ་འདྲ་ཅིག་ནི་འཕགས་པ་སྤྱན་རས་གཟིགས་ཀྱིས་མར།

ཤེས་རབ་ཀྱི་ཕ་རོལ་ཏུ་སེམས་པ། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ཟེར་དུས། ད་ཤེས་རབ་ཟེར་ཡོང་བ་ཡིན་ན་ཤེས་པ་ནང་ནས་མཆོག་ཏུ་གྱུར་པ། དེ་ཡང་སེམས་ཀྱི་གནས་ལུགས་འོད་གསལ་ཕྱག་རྒྱ་ཆེན་པོ་མངོན་སུམ་དུ་ཤེས་པའི་ཤེས་པ། དེ་ལ་ཤེས་པ་ནང་ནས་རབ་བ་ཤེས་པ་ནང་ནས་མཆོག་ཏུ་གྱུར་པ། ཕུལ་དུ་བྱུང་བ། དེ་འདྲ་ཅིག་ལབ་དགོས་པའི་རྒྱུ་མཚན་གཙོ་བོ་ག་རེ་རེད་ཟེར་དུས། སེམས་ཀྱི་གནས་ལུགས་འོད་གསལ་ཕྱག་རྒྱ་ཆེན་པོ་དེ། དེ་ནི། ཆོས་ཐམས་ཅད་ཀྱི་གནས་ལུགས། ཆོས་ཐམས་ཅད་ཀྱི་ཡིན་ལུགས། ཆོས་ཐམས་ཅད་ཀྱི། རང་བཞིན། དེ་འབྲེལ་གྱི། གནད་འགག་དེ་ཤེས་པས།

མཐར་ཐུག་པ་དེ་ལ་དེ་ནི་ཕ་རོལ་ཏུ་སེམས་པ། ཟབ་མོའི་སྤྱོད་པ་ཟེར་དུས་དེ་ནི་ཕ་རོལ་ཏུ་ཕྱིན་པ། དེ་ནི་ཟབ་མོ་ཟེར། ཕ་རོལ་ཏུ་སེམས་པ་ཟབ་མོ་ཟེར་དུས་སེམས་ཀྱི་གནས་ལུགས་འོད་གསལ་ཕྱག་རྒྱ་ཆེན་པོ་དེ་ལ་དེ་ནི་ཟབ་མོ་ཟེར་དགོས་པའི་རྒྱུ་མཚན་ག་རེ་ཆགས་ཀྱི་ཡོད་རེད་ཟེར་དུས། ཉན་ཐོས་དང། བྱིས་པ་སོ་སོའི་སྐྱེ་བོ་དེ་ཚོ་གིས། ཇི་མ་ཇི་བཞིན་དུ། མངོན་སུམ་གྱི་སྤྱོད་ཡུལ་དུ་མ་གྱུར་པ། དེ་ནས་ཤིན་ཏུ་ནས་རྟོགས་དཀའ་ལས་ཁག་པོ། དེ་འདྲ་ཅིག་སེམས་ཀྱི་གནས་ལུགས། ཟབ་གསལ་རྨད་དུ་བྱུང་བ། འོ་དེ་འདྲ་ཅིག་ནི་ཆགས་ཡོང་བ་ཡིན་དུས་ཙང་ནས། དེ་ནས་ཟབ་མོ་ཟེར་སེམས་ཀྱི་གནས་ལུགས་འོད་གསལ་ཕྱག་རྒྱ་ཆེན་པོ་དེ་ལ་ཟབ་མོ་ཟེར་ཡ། དེ་ག་ནང་བཞིན་གྱི། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་དེ་ལ་ཡང་དེ་ནི་ཟབ་མོ། མདོར་ན་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ཟེར་ཡ་དེ་དེ་ནི་རང་བཞིན་གྱི་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་དེ་ལ་གོ་དགོས་ཡ། དེ་འདྲ་གི་རང་བཞིན་གྱི་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་དེ་ཟབ་མོ་ཆགས་ཡོད་རེད། རང་བཞིན་གྱི་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་དེ་ཟབ་མོ་བཞག་དགོས་པའི་རྒྱུ་མཚན་ག་རེ་ཆགས་རེད་ཟེར་དུས་ཉན་རང་དང་སོ་སོའི་སྐྱེ་བོ་རྣམས་ཀྱིས་ཤིན་ཏུ་ནས་རྟོགས་དཀའ་ལས་ཁག་པོ

རྫོགས་པའི་སངས་རྒྱས་ཀྱི་ས་ལ་དེ་འདྲ་བྱས་ནས་འགོད་ཡ་གི་ཆེད་དུ་དེ་ནི་རྟོགས་པར་འདོད་དགོས་ཡོད་རེད། དེ་ནི་ནམ་མཁའ་དང་མཉམ་པའི་སེམས་ཅན་ཐམས་ཅད་དེ་ནི་མི་ཤེས་པའི་རྨོངས་པ་མ་རིག་པ་དེ་གའི་གཞན་དབང་དུ་གྱུར་ནས་དེ་ནི་མ་རིག་པ་དེ་ད་མེད་པ་བཟོ་ཡ་ལ་སེམས་ཀྱི་གནས་ལུགས་འོད་གསལ་ཕྱག་རྒྱ་ཆེན་པོ་དེ་འདྲ་རྟོགས། བྱས་ནས། དེ་ནས་མེད་པ་བཟོ་དགོས་པ་ཡིན་པ་སོང་ཙང། དེ་ནས། སེམས་ཀྱི་གནས་ལུགས་འོད་གསལ་ཕྱག་རྒྱ་ཆེན་པོ་དེ། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ཟབ་མོ་དེ། དེ་ནས་རྟོགས་པར་འདོད་ནས། དེ་ནས་འདོད་པ་དེ་བྱང་ཆུབ་ཀྱི་སེམས་ཟེར་ཡ་དེ། འོ་དེ་འདྲ་བྱས་ནས་ཆགས་བསྡད་ཡོད་རེད། འདོད་པ་དེ། མདོར་ན་དེ་ནས་ཉམས་ལེན། དེ་ནས། ཉམས་སུ་ལེན་བྱེད་དང་ཉམས་སུ་བླང་བྱ། ཉམས་སུ་ལེན་བྱེད། ཕ་རོལ་ཏུ་ཕྱིན་པ་དྲུག་ལ་སོགས་པ་གི་ཉམས་ལེན་དེ་དང། ཉམས་སུ་བླང་བྱ། དེ་ནི་སེམས་ཀྱི་གནས་ལུགས་འོད་གསལ་ཕྱག་རྒྱ་ཆེན་པོ། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ཟབ་མོ་དེ། སེམས་ཀྱི་གནས་ལུགས་སྤྲོས་པ་ཐམས་ཅད་དང་བྲལ་བའི་ཆོས་དབྱིངས་དེ། དེ་འདྲའི། ཉམས་སུ་ལེན་པར་འདོད་པ་དེས། འདི་ལྟར་རྣམ་པར་བལྟ་བར་བྱ་སྟེ།

དགོངས་པ་འདི་འདྲ་བྱེད་དགོས་ཡོད་རེད་གསུངས་ནས་ད་དེ་གསུངས་དེ་མར་གསུང་གི་ཡོད་རེད་རྣམ་པར་བལྟ་བར་བྱ་སྟེ། ད་དང་པོ་ག་རེ་ལ་བལྟ་དགོས་རེད་ཟེར་དུས་དེ་ང་རང་ཚོ་གི། དེ་ནས། གཟུགས་ཅན་གྱི་གང་ཟག། ཟག་བཅས་ཉེ་བར་ལེན་པའི་གཟུགས་ཀྱི་ཕུང་པོ། ཡུལ་བདེ། ཚོར་བའི་ཕུང་པོ་ཡོད་བསྡད་ཡ། དེ་ནས་བྱིས་པ་སོ་སོའི་སྐྱེ་བོ།

དེའི་ཆེད་དུ་བྱས་ནས་དེ་ནི་བྱིས་པ་སོ་སོའི་སྐྱེ་བོའི་དེ་ནི་སྣང་ངོ་ལ། བདེན་འཛིན་དང། གཉིས་འཛིན་དང། མཚན་འཛིན་དང་བདག་འཛིན་དེ་སོགས་ཀྱི་སྣང་ངོ་ལ་ཡོད་བསྡད་ཡ་གི། དེ་ནི་གཟུགས་ཀྱི་ཕུང་པོ་དང། ཚོར་བའི་ཕུང་པོ་དང། འདུ་ཤེས་ཀྱི་ཕུང་པོ་དང། འདུ་བྱེད་ཀྱི་ཕུང་པོ་དང། རྣམ་པར་ཤེས་པའི་ཕུང་པོ། དེ་སོགས། དེ་ནི་སྣང་བ་ནང་བཞིན་བྱས་ནས་དེ་འདྲ་བྱས་ནས་ཡོད་མ་རེད་གསུང་གི་ཡོད། སྣང་བ་ནང་བཞིན།

དེ་འདྲའི་ཅན་དུ་ཚུར་གྲུབ་མ་མྱོང་བ། རྒྱུ་དང་རྐྱེན་གང་ལ་ཡང་མ་ལྟོས་པར་ཁོ་རང་གི་ངོས་ནས་དེ་འདྲའི་ཅན་དུ་གྲུབ་མ་མྱོང་བ། དཔེར་བཞག་པ་ཡིན་ན་ཁ་སང་གོང་ནས་གཟུགས་མཐོང་བརྙན་འཕྲིན་དེ་ཚོ་གི་ནང་ལོགས་ལ་ཨ་མའི་དེ་འབག་འཆམ་ཟེར་ཡ་འདྲ་བོ་འདྲ། དེ་ཚོ་དེ་ནས་གློག་བརྙན་སྣ་ཚོགས་པ་ཅིག་ཡུག་ཡུག་ལྡིང་ལྡིང་གྲུབ་གྲུབ། གློག་བརྙན་ཁོ་རང་གི་ནང་ལོགས་ནས

དེ་འདྲ་བྱས་ནས། མ་གྲུབ་པ་ཡིན་པ་སོང་ཙང། རང་བཞིན་གྱིས་སྟོང་པ་ཟེར། ཕུང་པོ་ལྔ་པོ་དེ་དག་ཟེར་དུས། ད་ཕུང་པོ་ལྔ་པོ་ཟེར་དུས། གཟུགས་ཀྱི་ཕུང་པོ། ཚོར་བའི་ཕུང་པོ། འདུ་ཤེས་ཀྱི་ཕུང་པོ། འདུ་བྱེད་ཀྱི་ཕུང་པོ། རྣམ་པར་ཤེས་པའི་ཕུང་པོ་ཟེར། ད་གཟུགས་ཀྱི་ཕུང་པོ་དེ་གཟུགས། རང་ལ་དེ་འདྲ་བྱས་ནས་གོ་གི་ཡོད་རེད། གཟུགས་རང་ལ། དེ་ནས་གཟུགས་ཀྱི་ཕུང་པོ་དེ་ལ།

ཚོར་བསྡད་པ་དེ་ཚོ་ཡང་གཟུགས་ཀྱི་ཕུང་པོ་ཆགས་བསྡད་རེད། དེ་ག་ནང་བཞིན་གྱི་དེ་ནི། ལུས་ཤེས་ཀྱི་རེག་བྱ་འདྲ་མ་འདྲ་འཇམ་པ་དང་རྩུབ་པ་ལྕི་བ་དང་ཡང་བ་གྲང་བ་བཀྲེས་པ་སྐོམ་པ་ག་འདྲའི་བྱས་ནས་ད་ལུས་ཤེས་ཀྱི་རེག་བྱ་མྱོང་བསྡད་པ་དེ་ཚོ་ཚང་མ་དེ་ནི་གཟུགས་ཀྱི་ཕུང་པོ་དེ་འདྲ་བྱས་ནས་ཆགས་བསྡད་རེད། དེ་ནི། ད་དེ་ག་ནང་བཞིན་གྱི།

རྟེན་འབྲེལ་ཡན་ལག་བཅུ་གཉིས་ལ་སོགས་པ་ག་རེ་ཡིན་ན་ཡང་དེ་ནི་སྟོང་པ་ཉིད་རེད། རང་བཞིན་གྱིས་དེ་ནི་སྟོང་པ་ཉིད་རེད། འོ་དེ་འདྲ་བྱས་རང་བཞིན་གྱིས་སྟོང་པ་ཉིད་ཡིན་པ་ལ་དེ་ནི་ཡིན་པ་ཡང་དག་པ་ཅིག་རྗེས་སུ་བལྟའོ། དེ་ནས་ད་བྱིས་པ་སོ་སོའི་སྐྱེ་བོའི་སྣང་ངོ་ལ། དེ་ནས་གཟུགས་དེ་འདྲ་བྱས་ནས།

འདུ་བྱེད་ཀྱི་ཕུང་པོ་གི་ནང་འདི་ལ། དེ་ནི་འདུ་བྱེད་ཀྱི་ཕུང་པོ་དེ་འདྲ་ཅིག་ནི་ཡོད་མ་རེད། དེ་འདྲ་ཅིག་ནི་མེད་པ་དེ། ཡང་དག་པ་ཅིག་རེད། དེ་ནི་གནས་ཚུལ་ཡང་དག་པ་ཅིག། ཧོ། ཡེ་གདོད་མ་ནས་དེ་འདྲ་ཅིག་ནི་མེད་བསྡད་པ་ཅིག། དངོས་པོའི་གནས་ལུགས་ལ་དེ་འདྲ་ཅིག་ནི་མེད་བསྡད་པ་ཅིག། དེ་ནི་ཡང། དེ་ནི་སྟོན་པ་སངས་རྒྱས་བཅོམ་ལྡན་འདས་དང། དེ་ནི། བཙུན་པ་ཤཱ་རི་དྭ་ཏིའི་བུ།

རང་བཞིན་གྱིས་དེ་འདྲ་བྱས་ནས་སྟོང་པ་ཡིན་པ་མ་ཟད། གཟུགས་ཁོ་རང་རང་ངོས་ནས་དེ་འདྲ་བྱས་ནས་སྟོང་པ་རེད། ག་རེ་རེད་ཟེར་ན་གཟུགས་དེ་ཚོ་ཐམས་ཅད་ཀུན་རྫོབ་ཀྱི་ཆོས་ཡིན་ཙང་ཀུན་རྫོབ་ཀྱི་ཆོས་དེ་ཚོ་ཐམས་ཅད་རང་རང་གི་ངོ་བོ་ནས། ཡེ་གདོད་མ་ནས་དེ་འདྲ་བྱས་ནས་སྟོང་བསྡད་པ་ཅིག་ཆགས་ཀྱི་ཡོད་རེད། དེ་འདྲ་བྱས་ནས་སྟོང་པ་དེ། གཟུགས་སྟོང་པ་དེ། དེ་ནས་སྟོང་པ་ཉིད་ལས།

དེ་ནས་གཟུགས་ཁོ་རང་ཡེ་གདོད་མ་ནས་དེ་འདྲ་བྱས་ནས་མ་གྲུབ་པ། གཟུགས་ཁོ་རང་རང་བཞིན་གྱིས་ཡང་དག་པའི་སྟོང་པ་ཉིད། ཡང་དག་པ་ཟེར་ཡ་དེ་དེ་ནི་སེམས་ཀྱི་གནས་ལུགས་འོད་གསལ་ཕྱག་རྒྱ་ཆེན་པོ་མངོན་སུམ་དུ་རྟོགས་པ་དེ་དེ་ནི་ཡང་དག་པའི་ཤེས་རབ་ཆགས་ཡོད་རེད། ཡང་དག་པའི་ཤེས་རབ་དེའི།

ལས་ལོགས་སུ་གྱུར་པ་སྟོང་པ་ཉིད་ཡོད་མ་རེད། སྟོང་པ་ཉིད་ལས་ལོགས་སུ་གྱུར་པ་གཟུགས་ཡོད་མ་རེད། གཟུགས་དེ་ག་རང་སྟོང་པ་ཉིད་རེད། སྟོང་པ་ཉིད་དེ་ག་རང་ད་གཟུགས་ཆགས་བསྡད་ཡོད་རེད། གསུངས། གཟུགས་སྟོང་པའོ་སྟོང་པ་ཉིད་གཟུགས་སོ། གཟུགས་ལས་ཀྱང་སྟོང་པ་ཉིད་གཞན་མ་ཡིན་ནོ། ད་དེ་དེ་འདྲ་བྱས་ནས་གསུངས་ཡག་གེ། གཟུགས་ཁོ་རང་སྟོང་པ་ཉིད་རེད་ཟེར་གསུངས་ཡོང་དུས་རྩ་ནས་དེ་ང་རང་ཚོ་བྱིས་པ་སོ་སོའི་སྐྱེ་བོའི་ངོ་ལ་བལྟས་ནས་གཟུགས་དེ་སྟོང་པ་ཉིད་ཡིན་ན་ཡང།

དེ། ཐོག་མ་མེད་པ་ནས་བདེན་འཛིན། མ་རིག་པ། དེ་གི་གཞན་དབང་དུ་གྱུར་བ། གཟུགས་ཁོ་རང་གཟུགས་ཡིན་བསམ་ཡག་གི་བསམ་བློ་དེ། བདེན་འཛིན་དེའི་གཞན་དབང་དུ་གྱུར་ནས། དེ་ནི་སྐྱེ་བ་ཐོག་མ་མེད་པ་ནས་དེ་ནི་འཁོར་བ་ལ་འཁོར། དེ་ལ་ཆགས་ཞེན་ཤུགས་ཆེན་པོ་སྐྱེ། དེ་ནི་དུག་ཟེར་ནས། གཟུགས་ཁོ་རང་གཟུགས་ཡིན། གཟུགས་ཁོ་རང་གཟུགས་མ་ཡིན་ན་དེ་ནི་གཟུགས་ཟེར་ཡ་གཅིག་དེ་འདྲས་བྱས་ནས་ད། ཡོང་གི་མ་རེད་བསམ་ཡག་གི་བསམ་བློ་དེ། གཟུགས་ཁོ་རང་གཟུགས་ཡིན་བསམ་ཡག་གི་བསམ་བློ་དེ་སྐྱེ་བ་ཐོག་མ་མེད་པ་ནས་བག་ཆགས་ཡང་ནས་ཡང་དུ་ལ་དེ་འདྲས་གོམས་སོང་བ་ཡིན་ཙང་དེ་ནས། དེས་བདེན་འཛིན་དེ་གི་གཞན་དབང་དུ་གྱུར་ནས་དེ་ནས་གཟུགས་དེ། ཁོ་རང་ངོ་བོས་སྟོང་པ་ཡིན་པ་དེ་དེ་འདྲས་བྱས་ནས་མཐོང་མ་ཐུབ་པ། འོ་གཟུགས་ཁོ་རང་རང་བཞིན་གྱིས

གཟུགས་ཁོ་རང་རང་བཞིན་གྱིས་སྟོང་པ་ཡིན་པ་ལ། རང་བཞིན་གྱིས་ཡང་དག་པ་ཡིན་པ་ལ་རང་བཞིན་གྱིས་ཡང་དག་པ་མངོན་སུམ་དུ་དེ་འདྲས་བྱས་ནས་མཐོང་བསྡད་པ། དག་སྣང་གཞན་གྱིས་མངོན་སུམ་དུ་མཐོང་བསྡད་པ་དེ། དེའི་སྣང་ངོ། དེ། དེའི་གི་གཟིགས་ངོ་ལ། དེ་ནི། གཟུགས་རང་བཞིན་གྱིས་ཡང་དག་པ་ལས་ལོགས་སུ་གྱུར་པ་གཟུགས་སྟོང་པ་ཉིད་ཡོད་རེད་པས་ཟེར་ན། དེ་ཡོད་མ་རེད་གསུང། དག་སྣང་གཞན་གྱིས་གཟུགས། རང་བཞིན་གྱིས་ཡང་དག་པ་མངོན་སུམ་དུ་མཐོང་བ་དེ་ལས་ལོགས་སུ་གྱུར་པ་གཟུགས་ཀྱི་སྟོང་ཉིད་མེད་པ་ཡིན་པར་སོང་ཙང། དེས། སྟོང་པ་ཉིད། སྟོང་པ་ཉིད་ཀྱིས། སྟོང་པ་ཉིད། གཟུགས་སོ་གསུང་ཡག་དེ་འོ་དེ་གསུང་གི་ཡོད་རེད། གཟུགས་ལས་སྟོང་པ་ཉིད་གཞན་མ་ཡིན་ནོ་ཟེར་དུས། དེ་ནས་གཟུགས་རང་བཞིན་གྱིས་ཡང་དག་པ། དེ་འདྲས་བྱས་མངོན་སུམ་དུ་གཟིགས་བསྡད་པ། དེ་གི། དེ་ནི། དེ་ཡི། གི་གཟིགས་བསྡད་ཡག་གི། དེ་ནི་གཟུགས་རང་བཞིན་གྱི། རང་བཞིན་གྱིས་སྟོང་པ་ཡང་དག་པ། ཡང་དག་པའི་གཟུགས་དེ་ལས་ལོགས་སུ་གྱུར་པ། དེ་ནི་སྟོང་པ་ཉིད། གཞན་པ་གཅིག་དེ་འདྲ་བྱས་ནས་ཡོད་མ་རེད་གསུངས་པ་རེད། དེ་ནས་སྟོང་པ་ཉིད་ལས་ཀྱང། དེ་ནས་གཟུགས་རང་བཞིན་གྱིས་སྟོང་པ་ཡང་དག་པ་མངོན་སུམ་དུ། གཟིགས་ཡ་གི། རང་བཞིན་གྱིས་སྟོང་པ་ཡང་དག་པ། ལས་ལོགས་སུ་གྱུར་པ་གི་གཟུགས་ཅིག་ཡོད་རེད་པས་ཟེར་ན་དེ་ཡོད་མ་རེད་གསུངས། དཔེ་དེ་བཞིན་དུ་ཚོར་བ། ཡང་སྟོང་པ་ཉིད་རེད་ཟེར། དེ་ནས་ཚོར་བ་དེ། སྟོང་པ་དེ་ཡང། རང་བཞིན་གྱིས་དེ་འདྲ་བྱས་ནས། སྟོང་པ། དེ་ཡང་དེ་ནི་ཚོར་བ་སྟོང། སྟོང་པ་ལས་ལོགས་སུ་གྱུར་པ། དེ་ནི་ཚོར་བ་ཅིག་ཡོད་མ་རེད། དེ་ནི་ཚོར་བ་ལས་ལོགས་སུ་གྱུར་པ། དེ་ནི་ཚོར་བ་སྟོང་པ་ཉིད་ཡོད་རེད་པས་ཟེར་ན་དེ་ཡོད་མ་རེད། ད་དེ་བཞིན་དུ་འདུ་ཤེས་དང་འདུ་བྱེད་དང་རྣམ་པར་ཤེས་པ་རྣམས་དེ་ནི་སྟོང་པའོ་གསུངས་ནས་དེ་འདྲས་བྱས་ནས་ད་སྟོང་པ་ཉིད་རེད། འོ་དེ་འདྲས་བྱས་ནས་ཉམས་ལེན་གནང་དགོས་རེད་གསུངས་པ་རེད།